རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་ལ་བརྩི་སྲུང་མི་བྱེད་པའི་རྒྱུ་མཚན་ལ་བརྟེན་ཨོ་སི་ཀྲི་ལི་ཡས་གཞུང་འབྲེལ་ཐོག་དགུན་ཁའི་པེ་ཅིང་རྒྱལ་སྤྱིའི་རྩེད་འགྲན་ཨོ་ལིམ་པིག་ལ་ངོ་རྒོལ་བྱེད་རྒྱུ་གསལ་བསྒྲགས་གནང་ཡོད་པ་དང། སྲིད་བློན་མཆོག་གིས་ཨོ་སི་ཀྲི་ལི་ཡའི་གཞུང་གིས་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་ཆེད་ནམ་ཡང་རྒྱབ་སྐྱོར་བརྟན་པོ་བྱེད་རྒྱུ་ཡིན་སྐོར་འགྲེལ་བརྗོད་གནང་ཡོད་པ་རེད། དེ་ཡང་སྲིད་བློན་མོ་རི་སན་མཆོག་གིས་ཐག་གཅོད་དེ་ནི་ཧང་སངས་དགོས་པ་ཞིག་མ་ཡིན་པ་དང་ལྷག་པར་དུ་ཤིན་ཅང་ནང་ཡུ་གུར་བའི་མི་རིགས་རྣམས་ངལ་རྩོལ་ར་བའི་ནང་བཀག་ཉར་བྱེད་བཞིན་ཡོད་པ་དེ་བློ་འཚབ་ཅན་གྱི་གནད་དོན་ཞིག་ཡིན་པ་ཁོང་གིས་འགྲེལ་བརྗོད་གནང་དོན། ཨོ་སྟྲེ་ལི་ཡའི་གཞུང་འབྲེལ་ཐོག་ད་ལན་རྒྱ་ནག་གི་རྩེད་འགྲན་ཐོག་གཞུང་ཞབས་གཏང་རྒྱུ་མེད། ད་བར་ང་ཚོས་རྒྱ་ནག་དང་འབྲེལ་བའི་གནད་དོན་མང་པོའི་ཐོག་གླེང་སློང་བྱས་ཡོད་ཀྱང་དེར་རྒྱ་ནག་གི་ངོས་ནས་རྣམ་འགྱུར་ཡག་པོ་བཏོན་མེད་པ་དང་རྒྱལ་ཁབ་གཉིས་བར་གནད་དོན་དེ་ཚོའི་ཐོག་གྲོས་མཐུན་མེད་པ་བྱུང་ཡོད། དེ་ཡང། Human Rights Watch འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ལས་བྱེད་པ Elaine Pearson ལགས་ཀྱིས་ཨོ་སྟྲེ་ལི་ཡའི་གཞུང་གི་ཐག་གཅོད་དེར་མོས་མཐུན་ཡོད་པ་ཁོང་གིས་གསུངས་དོན།

དེར་མ་བཅར་ན་བསམ་གྱི་འདུག། ཡང་ཨོ་སི་ཀྲི་ལི་ཡའི་རྒྱལ་སྤྱིའི་རྩེད་འགྲན་ཚོགས་ཆུང་གི་འགན་འཛིན་སྐུ་ཞབས Matt Carroll མཆོག་གིས་ཨོ་སི་ཀྲི་ལི་ཡའི་རྩེད་འགྲན་པ་བཞི་བཅུ་ཙམ་ཞིག་དེར་མཉམ་ཞུགས་གནང་གི་ཡོད་པ་དང་དེ་མིན་ཆབ་སྲིད་དང་འབྲེལ་བའི་ཐག་གཅོད་དེ་གཞུང་གི་ཕྱག་ལ་ཡོད་པ་འགྲེལ་བརྗོད་གནང་དོན།

ཨོ་སི་ཀྲི་ལི་ཡའི་གཞུང་འབྲེལ་གྱི་ལས་བྱེད་པ་དེར་བཅར་ཐུབ་མིན་གྱི་ཁྱད་པར་མེད། ད་ལྟ་རྒྱལ་ཁབ་གཉིས་ཀྱི་བར་ཆབ་སྲིད་ཀྱི་འབྲེལ་བ་ཡག་པོ་མེད་པ་དེའི་ལན་པ་ཨོ་སི་ཀྲི་ལི་ཡ་རང་ལ་ཡོད། དེ་ཡང། ཨ་རིའི་གཞུང་གིས་ཐོག་མར་ཐག་གཅོད་གསལ་བསྒྲགས་གནང་སྐབས་རྒྱ་ནག་གིས་དེར་ལན་སློག་རྒྱུའི་སྡིགས་ར་བསྐུལ་ཡོད་པ་རེད། དེ་ལྟ་བུ་ཨོ་སི་ཀྲི་ལི་ཡའི་ཐག་གཅོད་ལ་ཡང་རྒྱ་ནག་གིས་ལན་སློག་གི་ཡོད་མིན་རིམ་བཞིན་ཤེས་ངེས་ཡིན་པ་རེད། འོན་ཀྱང་སྲིད་བློན་མོ་རི་སན་མཆོག་གིས་རྒྱ་ནག་གིས་ལན་སློག་དགོས་པའི་གཞི་གང་ཡང་མེད་ཅེས་ཁོང་གིས་གསུངས་དོན། རྒྱ་ནག་གི་ངོས་ནས་ང་ཚོའི་གཞུང་འབྲེལ་གྱི་ཐག་གཅོད་ལ་ལན་སློག་དགོས་པའི་རྒྱུ་མཚན་དང་གཞི་གང་ཡང་མེད། ངས་ཨོ་སྟྲེ་ལི་ཡའི་རྒྱལ་ཁབ་གཙོ་བོར་བཟུང་ནས་ཐག་གཅོད་དེ་བྱེད་རྒྱུ་ཡིན་ལ་ཨོ་སྟྲེ་ལི་ཡའི་མི་དམངས་ཀྱི་འདོད་པ་དང་ཡིད་ཆེས་ལ་རྒྱབ་སྐྱོར་བརྟན་པོ་བྱེད་རྒྱུ་ཡིན། གཞུང་གི་ཐག་གཅོད་དེར་ངལ་རྩོལ་ཚོགས་པས་ཀྱང་རྒྱབ་སྐྱོར་ཐོབ་ཡོད་པ་དང་ཁ་གཏད་ཆབ་སྲིད་ཚོགས་པའི་འགོ་ཁྲིད་གཞོན་པ་སྐུ་ཞབས Richard Marles མཆོག་གིས ABC ཡི་བརྙན་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ལ་ལྟ་ན་ཐག་གཅོད་དེ་འགྲིག་པ་ཞིག་རེད། ང་ཚོས་གཞུང་གི་ལངས་ཕྱོགས་དེར་རྒྱབ་སྐྱོར་གཙང་མ་ཡོད། དེ་བཞིན་རྩེད་འགྲན་པ་ཚོས་ལོ་མང་རིང། རྩེད་རིགས་ཁག་ནང་འགྲན་རྩོད་ཆེད་གྲ་སྒྲིག་བྱས་ཡོད་པས་ཁོ་རྣམ་པ་དེ་མཉམ་ཞུགས་བྱེད་པར་ཡང་ང་ཚོས་རྒྱབ་སྐྱོར་ཡོད། དེ་བཞིན་ཨོ་སྟྲེ་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ལས་ཡུན་ཅང་ལགས་ཀྱིས་གཞུང་འབྲེལ་གྱི་ངོ་རྒོལ་དེ་གནས་སྟངས་དང་མཐུན་པ་ཞིག་ཡིན་ཚུལ་འགྲེལ་བརྗོད་གནང་དོན།
སྤྱིར་བཏང་བྱས་ན་རྒྱལ་ཁབ་གཞན་གྱི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ཐེ་བྱུས་བྱེད་ཧ་ཅང་དཀའ་མོ་ཡིན། འོན་ཀྱང་ད་ལན་གྱི་ཐག་གཅོད་དེའི་བརྒྱུད་རྒྱ་ནག་ལ་རྒྱལ་ཁབ་གཞན་ཚོས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་བློ་འཚབ་ཡོད་པའི་བརྡ་ལན་གསལ་པོ་ཞིག་སྤྲོད་ཐུབ་ཀྱི་ཡོད། དེ་ཡང་ཐེངས་འདིར་པེ་ཅིང་རྩེད་འགྲན་ལ་གཞུང་འབྲེལ་ངོ་རྒོལ་དེ་ཉི་ཧོང་དང། ཡུ་རོབ་ཀྱི་རྒྱལ་ཁབ་གཞན་ཁག་གིས་ཀྱང་གནང་ནས་རྒྱ་ནག་ལ་བརྡ་ལན་གཅིག་པ་སྤྲོད་འཆར་ཡོད་པ་རེད། གནས་ཚུལ་དེ་ནི SBS གི་གསར་འགོད་པ Pablo Viñales ལགས་དང Deborah Groarke ལགས་གཉིས་ཀྱིས་ཕྱོགས་བསྒྲིགས་གནང་བ་དང་ང་པདྨ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུ་བ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། ཨོ་སི་ཀྲི་ལི་ཡའི་བོད་པའི་སྤྱི་ཚོགས་དང་འབྲེལ་མཐུད་ལེགས་པོ་ཡོང་ཆེད sbs.com.au/tibetan ཐོག་བསྐྱོད་རོགས།